བྱས་དང་དེ་རིང་ང་ཚོའི་ཕ་སྐད་བསྐྱར་ཞིབ་ལས་རིམ་ནང་དེའི་སྐོར་ལ་ཡང་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། ད་ཚང་མས་མཁྱེན་གསལ་རེད་དེ་རིང་གལ་སྲིད་ཡིན་ན་རྒྱ་ནག་གཞུང་དང་ལྷག་པར་དུ་ཞི་ཅིན་ཕིང་གིས་ཐའེ་ཝན་ལ་གལ་སྲིད་དགོས་མཁོ་བྱུང་བ་ཡིན་ན་རྒྱ་ནག་གིས་དྲག་པོའི་ཐོག་ནས་ཐའེ་ཝན་གྱི་གནད་དོན་དེ་ཐག་གཅོད་བྱེད་ཀྱི་ཡིན་སྲིད་ཅེས་ད་འཇིགས་སྐུལ་མ་གཞི་ནས་ཡང་ཡང་བྱེད་ཀྱི་ཡོད་རེད། དེ་བྱས་པ་མ་ཟད་ཡིན་དོན་དངོས་ཐོག་ལ་ཡིན་ན་ལས་ཐའེ་ཝན་མཚོ་རྒྱུད་ལ་ཡང་རྒྱ་མིའི་དམག་གི་གནམ་གྲུ་འདི་ཚོ་མང་བཏང་ཡག་དང་གྲུ་གཟིངས་འདི་ཚོ་མང་བཏང་བྱས་མཚམས་མཚམས་ཅིག་དམག་སྦྱོང་བྱས་བྱས་ཐའེ་ཝན་གྱི་ཁྲི་ཐོག་བར་མེ་ཤུགས་གོ་མཚོན་དེ་འདྲ་གཞུ་ཡག་གི་འདི་གནས་ཚུལ་ཉེ་དུས་མང་པོ་ཞེ་པོ་བྱུང་སོང་ཨ། འདི་འདྲས་བྱུང་པའི་སྐབས་དེ་ཡིན་ན། དེ་རིང་གལ་སྲིད་ད་རྒྱལ་སྤྱིའི་ཐོག་ལ་ཡང་ཉེན་ཁ་ཡོད་པའི་གནས་ཚུལ་འདི་མང་པོ་ཞེ་པོ་ཅིག་ལྷག་པར་དུ་ཡིན་ན་ད་ཡུ་ཁུ་རིན་ད་ད་ཨུ་རུ་སུ་གིས་དམག་རྒྱབ་བྱས་མི་སྟོང་མང་དེ་གའི་ཤི་གི་ཡོད་པ་ཡིན་ནའི་ལས། གལ་སྲིད་མཁས་པ་ཚོ་ལ་ཡང་སྐད་ཆ་རེ་དྲིས་བྱས་དེང་སང་འཛམ་བུ་གླིང་ལ་འཕྲད་པའི་ཉེན་ཁ་ཆེ་ཤོས་ཀྱི་གནད་དོན་དེ་ག་རེ་རེད་ཟེར་ན། ཉེན་ཁ་ཆེ་ཤོས་ཀྱི་གནད་དོན་དེ་ཉི་མ་གཅིག་རྒྱ་ནག་གིས་ཐའེ་ཝན་ལ་ཡར་དམག་བརྒྱབ་ན་དེ་རེད་ཟེར་བྱས་ཕལ་ཆེར་དེ་ཡོངས་གྲགས་ཐོག་ནས་ཚང་མས་མོས་མཐུན་བྱས་ཡག་གི་གནད་དོན་ཆགས་བསྡད་ཤག། ག་རེ་རེད་ཟེར་ན་གལ་སྲིད། རྒྱ་ནག་གིས་ཐའེ་ཝན་ལ་ཡར་དམག་བརྒྱབ་པ་ཡིན་ན། ཨ་ཕ་གིའི་རྒྱུད་དེ་ཡིན་ན་དེ་རིང་ཁ་སང་འཛམ་བུ་གླིང་གི་ད་དཔལ་འབྱོར་དང་ཚོང་འབྲེལ་དང་དེ་འདྲས་ཀྱི་ལྟེ་གནས་གལ་ཆེན་པོ་ཞེ་པོ་ཆགས་བྱས་ཡིན། འཛམ་བུ་གླིང་ཁོ་རའི་དཔལ་འབྱོར་ལ་ཡང་འགོག་རྐྱེན་དང་དཀའ་ངལ་མང་པོ་ཞིག་བཟོ་རྒྱུ་ཡིན་པ་མ་ཟད། སྤྱིར་བཏང་མི་མང་ཆེ་ཅིག་ཚོད་དཔག་བྱས་པ་ཡིན་ན་གལ་སྲིད་རྒྱ་ནག་གིས་ཐའེ་ཝན་ལ་གཏོར་རྒོལ་བྱས་པ་ཡིན་ན་ཨ་མི་རི་ཀ་དང་ཉི་ཧོང་གཉིས་ཆར་ཀའི་དམག་དེ་ནང་ཞུགས་བྱས་ཡིན་ན་རྒྱ་ནག་དང་དམག་བརྒྱབ་མདོག་ཁ་བ་རེད། དེ་འདྲས་བརྒྱབ་ཡིན་ན། འཛམ་བུ་གླིང་ནང་ལོག་གི་རྒྱལ་ཁབ་སྟོབས་ཆེ་ཤོས་དང་པོ་དང་གཉིས་པ། ཐ་ན་གསུམ་པ་དེ་མཉམ་དུ་དམག་བརྒྱབ་ཡིན་ན་འཛམ་བུ་གླིང་དམག་ཆེན་ཨང་གསུམ་པ་ཆགས་པ་རེད། དེ་འདྲས་སོང་ཙང་ད་ཚང་མ་ལོག་གའི་སེམས་ཁྲལ་བྱེད་ཡག་ཅིག་གཙོ་བོ་ཆགས་བསྡད་ཡོད་རེད། ད་ང་རང་ཚོ་བོད་པའི་ངོས་ནས་རྒྱུན་དུ་ཁོ་རང་ནས་ཐའེ་ཝན་གྱི་གནས་སྟངས་ལ་ཡང་དོ་སྣང་ཆེན་པོ་ཞིག་ཞུ་གི་ཡོད་རེད་རྒྱ་ནག་གི་གནས་སྟངས་ལ་དོ་སྣང་ཆེན་པོ་ཞིག་ཞུ་གི་ཡོད་རེད་ད་རྒྱ་ནག་གིས་ཐའེ་ཝན་ལ་དམག་རྒྱག་གི་རེད་ཟེར་འདི་ད་ང་ཚོ་རྒྱུན་དུ་ཅིག་འདྲ་མི་འདྲ་བཤད་ཡག་ནང་ལོག་གི་སྐད་ཆའི་བརྗོད་གཞི་གཙོ་བོ་ཅིག་ཆགས་བསྡད་འདུག་ཨང་དེ་ཆགས་དུས་ཙམ་པའང་ངའི་སྣང་བར་ག་རེ་བྱུང་ཟེར་ན། ང་རང་ཚང་མ་ལོག་གི་སེམས་པའི་ནང་ལ་དྲི་བ་ཁ་ཤས་ཡོང་གི་འདུག་དང་པོ་དེ་ཡིན་ན། དངོས་གནས་ཞི་ཅིན་ཕིང་དང་རྒྱ་ནག་གཞུང་གིས་ཐའེ་ཝན་ལ་དམག་རྒྱག་ཕོད་ཀྱི་རེད་མ་རེད་ཟེར་བཞིན་བྱས། གཉིས་པ་དེ་ཡིན་ན་གལ་སྲིད་དམག་རྒྱབ་པ་ཡིན་ན་དངོས་གནས་རྒྱ་ནག་གིས་ཐའེ་ཝན་མགྱོགས་པོ་གཅིག་དམག་རྒྱབ་བྱས་བཙན་འཛུལ་བྱས་བྱས་ཟིན་ཡག་གི་ནུས་པ་འདི་ཡོད་རེད་མ་རེད། ཐའེ་ཝན་གྱི་ངོས་ནས་རྒྱ་ནག་ལ་ཡར་ཕར་འགོག་རྒོལ་བྱེད་ཡག་གི་ནུས་པ་དེ་ཆེ་ཆུང་ག་གི་ཚོད་ཡོད་ན། ཨ་ལྷག་པར་དུ་ཡིན་ན་ད་ཨ་མི་རི་ཀས་དམག་འཁྲུག་འདི་ནང་ལོག་ལ་ཡང་དངོས་སུ་རང་ཞུགས་བྱས། རྒྱ་ནག་དང་དམག་རྒྱབ་སྲིད་ཀྱི་རེད་མ་རེད། འདི་མཐའ་མའི་མཇུག་འབྲས་དེ་ཡིན་ན་ཐའེ་ཝན་དང་རྒྱ་ནག་དང་ངས་ད་གིན་ཞུས་ནང་བཞིན་འཛམ་བུ་གླིང་གི་དཔལ་འབྱོར་དང་དེ་ཚོ་ད་ཅིག་གལ་ཆེན་པོ་ཡིན་པ་ཤོད་མ་དགོས་པ་རེད་ང་རང་ཚོ་བོད་པའི་ངོས་ནས་བཤད་པ་ཡིན་ན་ལས་དངོས་གནས་གལ་སྲིད་རྒྱ་ནག་གིས་དམག་རེ་རྒྱབ་བྱས་མཐའ་མ་དེ་ཡིན་ན་དམག་འཁྲུག་དེ་ཡིན་ཨ་མི་རི་ཀ་དང་རྒྱ་ནག་བར་མཚམས་ལ་ཆགས་པ་ཡིན་ན། གལ་སྲིད་རྒྱ་ནག་ལ་ཕམ་ཉེས་བྱུང་པ་ཡིན་ན་ད་ཕལ་ཆེར་མང་ཆེ་ག་ཡུང་ཀེར་བཟོ་བ་རེད་དངོས་གནས་རྒྱ་ནག་གུང་ཁྲན་ཏང་དེ་གནས་ཐུབ་མ་ཐུབ་ཅིག་གི་ད་གནས་ཚུལ་ཆེན་པོ་ཞེ་པོ་ཅིག་རེད་པ་དེ་ཆགས་དུས་ང་རང་ཚོ་བོད་མི་རིགས་དང་ད་རྒྱལ་ཁབ་ཀྱི་མ་འོངས་པའི་ལས་དབང་དང་འབྲེལ་བ་ཆེན་པོ་ཞེ་པོ་ཅིག་ཆགས་ཡོད་པ་དེ་བརྗོད་མི་དགོས་པ་ཅིག་རེད་བསམ་གྱི་འདུག་དྲི་བ་དེ་ཚོ་ལ་ཡང་སུ་གང་ཅིག་གིས་ལན་བརྒྱབ་ཁག་པོ་ཞིག་རེད་ག་ཟེར་ན་ད་ལྟ་བྱུང་མེད་པའི་གནས་ཚུལ་ཅིག་འདུག་འདི་ལ་ཡང་ལན་བརྒྱབ་ཁག་པོ་རེད། ཡིན་ནའི་ལེ་ཉེ་དུས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་ཡོད་པའི་ཡིན་ན་ཁོང་ཚོའི་ཞིབ་འཇུག་ཁང་ཆེན་པོ་ཅིག་རེད། རྒྱལ་སྤྱིའི་འཐབ་ཇུས་དང་རྒྱལ་སྤྱིའི་འབྲེལ་བའི་ཞིབ་འཇུག་ལྟེ་གནས་ཟེར་བྱས་ད་ཁོང་ཚོའི་ཞིབ་འཇུག་ཁང་ཆེན་པོ་ཞེ་པོ་ཅིག་རེད། ཁོང་ཚོས་ཟླ་ཉིན་ལོ་ནས་འགོ་བཙུགས་བྱས། གལ་སྲིད་རྒྱ་ནག་གིས་ཐའེ་ཝན་ལ་ཡང་བཙན་འཛུལ་བྱས་པ་ཡིན་ན། དམག་འཁྲུག་དེ་ག་འདྲས་ཅིག་ཡོང་པ་འདུག། ཨ་མི་རི་ཀས་ག་འདྲས་བྱེད་ས་རེད་ཉི་ཧོང་གིས་ག་འདྲས་བྱེད་ས་རེད་རྒྱ་ནག་གི་དམག་འཁྲུག་དེ་ཚོའི་སྟོབས་དེ་ག་གེ་ས་ཞིག་འདུག་འདི་འདྲའི་སྐོར་ལ་ཡང་ཁོང་ཚོའི་ཚོད་ལྟའི་དམག་འཐབ་བྱེད་ཡག་ཅིག་གི་འདྲའི་གོམས་གཤིས་ཅིག་ཡོད་པ་འདྲ། འདི་འདྲའི་ཡིན་ན་ཐེངས་མ་ཉི་ཤུ་རྩ་བཞི་བྱས་བྱས་འདི་བྱས་པའི་འབྲས་བུ་འདི་ག་ཡིན་ན་ཉེ་དུས་སྙན་ཐོ་ཞིག་བཏོན་མ་ཟད་ཁོང་ཚོའི་ཚོད་ལྟ་འདིའི་ནང་ལོགས་ལ་ཡང་ཞུགས་མཁན་གྱི་མཁས་པ་དེ་ཚོ་མང་པོ་ཅིག་དང་ད་ག་ནང་བཞིན་གྱི་དམག་དཔུང་ཐོག་ལ་ཡང་མཁས་པ་ཡིན་པ་དེ་ཚོའི་སྙན་ཐོ་དེ་ཀློག་པའི་རྗེས་ལ་ཡང་ཁོང་ཚོའི་ལྟ་ཚུལ་ག་རེ་ཡོད་མེད་སོགས་པའི་ཚོགས་འདུ་ཆེན་པོ་ཞིག་ཚོགས་སོང། བྱས་ཙང་ངས་ཚོགས་འདུ་དེ་ཆ་ཚང་བལྟ་ཡག་བྱུང་ལ། འདི་ག་འདི་ཡིན་ན་སྙན་ཐོ་དེ་ཡང་བལྟས་པ་ཡིན་བྱས་ཙང་ངས་ད་རིང་འདིའི་ཐོག་ལ་ཡང་སྙན་ཐོ་འདི་ནང་འཁོད་པའི་གནས་ཚུལ་དང་མི་དེ་ཚོས་ག་རེ་བཤད་ཀྱི་ཡོད་མེད་སྐོར་ལ་ཡང་གནས་ཚུལ་ཁ་ཤས་ཅིག་ངོ་སྤྲོད་ཞུས་ན་བསམ་བསམ་རེ་བྱུང། གཙོ་བོ་དེ་ད་འདི་རེད་བཞག་ངས་དེ་རིང་ཞུས་པ་ནང་བཞིན་བྱས་ཡིན་ན། ཚོད་ལྟའི་དམག་འཐབ་དེ་ཐེངས་མ་ཉི་ཤུ་རྩ་བཞི་བྱས་པའི་འབྲས་བུ། མཐའ་མ་དེ་ཡིན་ན་རྒྱ་ནག་གཞུང་གིས་ཐའེ་ཝན་ལ་ཡང་གློ་བུར་ཐོལ་རྒྱག་ཅིག་ལ་ཡང་དམག་ཆེན་པོ་ཞིག་བརྒྱབ་བྱས་ཡིན་ན་གྲུ་གཟིངས་རྦད་དེ་བརྒྱ་ཕྲག་དང་སྟོང་ཕྲག་མང་པོ་དང། གནམ་གྲུ་རྦད་དེ་བརྒྱ་ཕྲག་མང་པོ་བཏང་མེ་ཤུགས་གོ་མཚོན་དེ་ཚོ་འཕངས་བྱས་བྱས་ཆུ་ཚོད་ཁ་ཤས་ཤིག་ནང་ལ་ཡང་ཐའེ་ཝན་ལ་ཡང་རྒོལ་རྡུང་ཤུགས་ཆེན་པོ་ཞེ་པོ་ཅིག་བཏང་པ་ཡིན་ན་ཐའེ་ཝན་ལ་ཡང་ད་གྱོང་གུན་དང་གཏོར་རྒོལ་དང་དེ་ཞེ་པོ་ཅིག་ཡོང་ས་རེད་ཡིན་ནའི་ལེ། མཐའ་མ་དེ་ཡིན་ན་ཐའེ་ཝན་ཟིན་དགོས་ཀྱི་ཡོད་པ་ཡིན་ན་ཕ་གི་ཐའེ་ཝན་གྱི་རྒྱལ་ས་ཟིན་དགོས་པ་རེད། ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ཟེར་འདི་ཡིན་ན། མཐའ་མ་དེ་ཡིན་ན་རྒྱ་ནག་ཟིན་མ་ཐུབ་མ་ཟད་ཡིན་ན་བདུན་ཕྲག་གཉིས་ཙམ་རྗེས་ལ་ཡིན་ན། དམག་འཁྲུག་འདིའི་ནང་ལོགས་ལ་ཡག་ད་རྒྱ་ནག་ལ་ཕམ་ཉེས་བྱུང་བྱས་མར་དུ་མཇུག་སྒྲིལ་གྱི་འདུག་ད་ཡིན་ནའི་ལེ་རྒྱ་ནག་ལ་ཕམ་ཉེས་བྱུང་པ་ཡིན་ནའི། དམག་འཁྲུག་འདི་ནང་ཡོད་པའི་ཡིན་ན་རྒྱ་ནག་གཅིག་པུ་མ་ཡིན་པའི། ཐའེ་ཝན་ཡིན་ནའི་རེད་ཨ་མི་རི་ཀ་ཡིན་ནའི་རེད་ཐ་ན་ཉི་ཧོང་ཡིན་ནའི་རེད་དེ་ཚོའི་དམག་མི་ཤི་གསོན་བྱུང་ཡག་དང། ཨ་ནི་ད་ག་ནང་བཞིན་གྱི་ད་བར་ཅིག་གི་དམག་གི་གོ་ལག་དང་གྲུ་གཟིངས་དང་གནམ་གྲུ་དེ་ཚོར་གཏོར་སྐྱོན་བྱེད་ཡག་དེ་ནས་ཞེ་པོ་ཅིག་རྒྱ་ཆེན་པོ་ཡོང་ས་རེད་ཟེར་བྱས་ཁོང་ཚོའི་ཚོད་ལྟ་ཡིན་ན་ཐེངས་མ་ཉི་ཤུ་རྩ་བཞི་བྱས་པའི་འབྲས་བུ་དེ་སྤྱིར་བཏང་བྱས་ན་དེ་འདྲས་ཅིག་རེད་བཞག་ད་དེའི་ནང་ལོགས་ལ་ཡང་ཁོང་ཚོས་སྙན་ཐོ་བཏོན་པའི་སྐབས་དེ་ད་རིང་གི་ཞིབ་འཇུག་བྱེད་མཁན་གྱི་འགོ་ཁྲིད་གཙོ་བོ་དེ་ཁོ་རང་གིས་གསལ་པོ་བྱས་བཤད་སོང། ད་རིང་ང་ཚོས་དེ་ཞིབ་འཇུག་བྱས་པའི་འབྲས་བུ་དེ་དང་ཨ་དང་པོ་བྱེད་དུས་ཀྱི་དམིགས་ཡུལ་དེ་ཚོ་གང་ག་ལོགས་ཡིན་ན། རྒྱ་ནག་གིས་ཐའེ་ཝན་ལ་ཡར་དམག་རྒྱག་གི་རེད་བྱས་བྱས་དེ་འདྲས་ཁྱོན་ནས་ཟེར་གྱི་ཡོད་མ་རེད། ད་ག་ནང་བཞིན་ཡིན་ན་རྒྱ་ནག་གིས་ཐའེ་ཝན་ལ་དམག་བརྒྱབ་སོང་ན་ཨ་མི་རི་ཀས་དེའི་ནང་ལ་ཞུགས་དགོས་རེད་བྱས་བྱས། ཁོང་ཚོས་དེ་འདྲས་གའི་ལབ་ཀྱི་ཡོད་མ་རེད། ཚོད་ལྟ་བྱས་པའི་འབྲས་བུ་དེ་ཡིན་ན་ཏན་ཏན་དེ་འདྲས་ཡོང་གི་རེད་ཟེར་ཡག་མ་རེད་ད་ཁོང་ཚོའི་བྱེད་ཡག་གི་དམིགས་ཡུལ་གཙོ་བོ་དེ་ཡིན་ན། གལ་སྲིད། རྒྱ་ནག་གིས་ཡིན་ན་ཐའེ་ཝན་ལ་དམག་འཁྲུག་བྱུང་བ་ཡིན་ན། ཨ་མི་རི་ཀ་དང་ཐའེ་ཝན་དང་ཉི་ཧོང་དང་དེ་ཚོ་ཚང་མ་ལོག་ལ་བྱེད་སྲིད་པའི་གནས་ཚུལ་དེ་གའི་ཚོད་ལྟ་ཐེངས་མ་མང་པོ་ཞེ་པོ་ཅིག་བྱས་པའི་ནང་ལོགས་ནས་གྲ་སྒྲིག་ག་འདྲས་བྱེད་དགོས་ཀྱི་ཡོད་མེད་ཐོག་ལ་ཡང་གནད་དོན་གལ་ཆེན་པོ་ག་རེ་ཡིན་མེད་དེ་ཚོ་ཡིན་ན་མཐོང་ཡག་ཆེད་དུ་ཡིན་ན་བྱས་པ་ཡིན། ཁ་ཤས་ཟེར་ཡག་བྱས་པ་ཡིན་ན་ཁོང་ཚོའི་སྙན་ཐོ་དེ་ནང་ལོགས་ཀྱི་སྙན་ཐོ་ཨང་ད་ང་ཚོས་ཕྱི་ལོགས་མཐོང་ཡག་དེ་མ་འདྲ་གི་སྙན་ཐོ་གཞན་པ་ཅིག་ཡང་གསང་བའི་སྙན་ཐོ་ཅིག་ཡིན་ན་ཕལ་ཆེར་ཨ་མི་རི་ཀའི་གཞུང་ལ་ཡར་སློབ་སྟོན་འབུལ་ཡག་ཆེད་དུ་ཡིན་ན་ཕུལ་ཡོད་རེད་ཞེས་བྱས་ཤོད་ཀྱི་འདུག་གཉིས་པ་དེ་ཡིན་ན་ད་ཁོ་ཚོས་དེ་ཚོ་ཚོད་ལྟ་གང་འདྲ་སེ་བྱེད་ཀྱི་ཡོད་རེད་ད་དུང་ངས་དེ་ལ་ཕར་ཅིག་གི་མང་པོ་སྙན་ཐོ་ལ་ཕར་ཅིག་བལྟས་ཆགས་བྱས་པ་དེ་ལས་ང་ལ་གསལ་པོ་ཞེ་པོ་ཅིག་ཆགས་མ་སོང་ཚོད་དཔག་བྱས་ན་དེ་འདྲ་བྱེད་ཀྱི་ཡོད་ས་རེད་རྒྱ་ནག་དམག་དང་དེ་འདྲ་ལ་ཡར་མཁས་པ་ཡིན་པའི་མི་སྣ་མང་པོ་ཅིག་བྱས། ཨ་མི་རི་ཀའི་དམག་དང་དེ་འདྲ་མཁས་པ་ཡིན་པ་དང་ཐའེ་ཝན་གྱི་དམག་དང་དེ་ཚོར་མཁས་པ་ཡིན་པའི་མི་མང་པོ་ཅིག་བསྡུ་རུབ་བྱས་པ་མ་ཟད་ཡིན་ན་ཡང་རྒྱ་ནག་གི་ཆབ་སྲིད་དང་རྒྱ་ནག་གི་འགོ་ཁྲིད་ཀྱི་བསམ་བློ་གཏོང་ཕྱོགས་དང་དེ་ཚོ་ལ་མཁས་པ་ཡིན་པ་དང་ཨ་མི་རི་ཀའི་འགོ་ཁྲིད་དང་དེ་ཚོའི་ཨ་ནི་བསམ་བློ་གཏོང་ཕྱོགས་དང་སྲིད་ཇུས་འདིང་སྟངས་དང་དེ་ཚོ་མཁས་པ་ཡིན་པའི་དེ་འདྲ་མཁས་པའི་མི་མང་པོ་ཞེ་པོ་ཅིག་རུག་རུག་བཟོས། ཨ་རུག་རུག་བཟོས་རྗེས་ད་གནས་སྟངས་དེ་འདྲ་ཅིག་འོག་ལ་ཡ་རྒྱ་ནག་གཞུང་གིས་དམག་རྒྱག་ཡ་ཐབས་བྱས་པ་རེད་ཨ་འདི་ལབ་པའི་རྗེས་ལ་ཡིན་ན་ཨ་རྒྱ་ནག་དཔོན་པོ་དེ་ཚོས་ཐག་གཅོད་གང་འདྲ་བྱེད་ཀྱི་ད་རྒྱ་ནག་དཔོན་པོ་ཟེར་ནས་རྒྱ་ནག་དཔོན་པོ་དེར་སླེབས་ཡོད་མ་རེད་ཡིན་ནའི་ལས་རྒྱ་ནག་དཔོན་པོ་ཡིན་མདོག་མདོག་བྱེད་མཁན་གི་མཁས་པ་དེ་ཚོས་ར་རྒྱ་ནག་སྐོར་ཞིབ་བྱེད་མཁན་དེ་ཚོས་ཨ་ཁོ་ཚོས་ཨོ་དེ་འདྲ་བྱས་ན་ཕལ་ཆེར་ང་ཚོ་ནི་གྲུ་རྫིང་འདི་བཏང་གི་རེད་གྲུ་རྫིང་ཕ་གི་བཏང་གི་རེད་མེ་ཤུགས་གོ་མཚོན་འདི་ལ་གཞུ་གི་རེད་ཕ་གིར་གཞུ་གི་རེད་ཅེས་ལབ་ཨ་འདི་ལ་ཡ་ཐའི་ཝན་གྱི་དམག་དཔུང་དང་ཐའི་ཝན་འགོ་ཁྲིད་དང་ཨ་མི་རི་ཀ་དང་ཉི་ཧོང་འགོ་ཁྲིད་ཀྱིས་ཨ་འདི་ལ་ཡ་གང་འདྲ་ཁོས་གདོང་ལེན་བྱེད་ཀྱི་ཡོད་མེད་དེ་ཚོ་གང་ལྟར་དེ་འདི། རྩེད་མོ་ལབ་ནའི་མི་འདུག་དམག་སྦྱོང་ལབ་ནའི་མི་འདུག་ད་ཚོད་ལྟའི་དམག་འཐབ་ཞིག་བྱས། ཨ་དམག་འཐབ་འདིའི་ནང་ལོགས་ལ་ཡང་དཀའ་ངལ་གང་འདྲའི་འཕྲད་ཀྱི་འདུག་ཨ་ནི་ཉི་མ་དང་པོ་གང་འདྲའི་འཕྲད་འདུག་གཉིས་པ་ག་རེ་འཕྲད་འདུག་མི་ག་ཚོད་ཤི་ས་རེད་དེ་འདྲ་གི་ད་སྤྱིར་བཏང་བྱས་ན་ཚོད་དཔག་བྱ་ཡག་ཅིག་ཡིན་ས་རེད། འདིའི་བྱེད་སྟངས་འདི་ཡིན་ན། ལོ་བརྒྱ་ཕྲག་གོང་ནས་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་གོམས་གཤིས་ཡོད་པ་འདྲ་ལ། དམག་ཆེན་དང་པོ་དང་དམག་ཆེན་གཉིས་པ་དང་དེའི་རྗེས་ལྡོག་པ་ལ་ཡང། དམག་དཔུང་ཁག་ནས་ཡིན་ན་སོ་སོའི་དམག་འཐབ་དེ་གང་འདྲ་ཡོང་གི་མིན་ཐོག་ལ་ཡང་དམག་མ་རྒྱབ་གོང་ལ་ཡིན་ན་རེད་དམག་བྱུང་སྲིད་པའི་དེ་སྐོར་ལ་ཡང་ཡིན་ན་རྒྱུན་དུ་ཁོ་ན་བྱས་བསྡད་ཀྱི་ཡོད་ས་རེད་ད་ཡིན་ན་ལ་རྒྱུན་དུ་བྱས་བསྡད་འདུག་ཡིན་ན་ཨ་མི་རི་ཀའི་དམག་དཔུང་ནང་ལོགས་ཡིན་ན་རེད་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་ནང་ཡིན་ན་རེད་དེ་ཚོ་བྱས་འཇོག་བསྡད་འདུག་ཡིན་ན་ང་ཚོས་མཐོང་གི་ཡོད་མ་རེད་ད་ད་རིང་དེ་ཡིན་ན། གཞུང་འབྲེལ་མ་ཡིན་པ་དང་ཨ་དམག་དཔུང་རང་མ་ཡིན་པའི་ཞིབ་འཇུག་ཁང་ཅིག་བྱས་པ་སོང་ཙང་ད་བྱས་ཙང་ད་རིང་འབྲས་བུ་དེ་ཡིན་ན་ང་ཚོས་མཐོང་བ་རེད་བྱེད་སྟངས་དེ་འདུག་སེ་ཡིན་ས་རེད། ད་འདིའི་ནང་ལོགས་ལ་ཡང་ཁོང་ཚོས་ཐེངས་མ་ཉི་ཤུ་རྩ་བཞི་བྱས་བྱས། གང་འདྲ་བྱུང་འདུག་ཟེར་ན། ཉི་མ་དང་པོ་དེ་རྒྱ་ནག་གིས་ཐའེ་ཝན་ལ་ཡང་གཏོར་རྒོལ་བྱེད་ཡག་དེ་ཐག་གཅོད་བྱས་པའི་དུས་ཚོད་ད་ག་རང་ལ་ཡང་རྒྱ་ནག་གི་ད་གྲུ་རྫིང་དཔེ་བརྒྱ་ཕྲག་མང་པོ་དང་གནམ་གྲུ་བརྒྱ་ཕྲག་མང་པོ་མེ་ཤུགས་གོ་མཚོན་ཞེ་པོ་ཅིག་ཨ་ནི་ཐའེ་ཝན་ནང་ལོགས་ལ་གཞུས་བྱས་ད་ཐའེ་ཝན་ནང་ལོགས་གཙོ་བོ་དེ་ཨ་ནི་དམག་གི་ལྟེ་གནས་དེ་གས་གཏོར་བྱས་ཨ་ནི་གཏོར་རྒོལ་ཆེན་པོ་ཞེ་པོ་ཅིག་ཡོང་བྱས་ཆུ་ཚོད་ཁ་ཤས་ཤིག་ནང་ལོགས་ལ་ཡང་དངོས་གནས་རྒྱ་ནག་གི་དམག་གི་ནུས་པ་དེ་ག་ཞེ་པོ་ཅིག་ག་ཡང་མཐོང་ཐུབ་པ་དང་སྤེལ་ཐུབ་པ་དང་ཁོས་ནུས་པ་ཐོན་ཐུབ་ཀྱི་འདུག་ད་ཡིན་ན་ལས་ཆུ་ཚོད་གསུམ་བཞི་ཕྱིན་པའི་རྗེས་ལ་ཡིན་ན་ཨ་ལམ་སང་ད་ག་ཨ་མི་རི་ཀའི་དམག་དེ་ནང་ལ་ཞུགས་རྗེས་རྒྱ་ནག་གི་དམག་གྲུ་དང་གནམ་གྲུ་དང་དེ་ཚོ་ལ་ཡང་ཕར་གཏོར་རྒོལ་བྱེད་ཡག་དེ་རྒོལ་ལན་བྱས་ཏེ་འགོ་བཙུགས་མ་ཟད་ཉི་ཧོང་གིས་ད་ལྷག་པར་དུ་ཡིན་ན་ཨ་མི་རི་ཀའི་ཞི་བདེ་རྒྱ་མཚོའི་ཁུལ་ལ་ཡོད་པའི་དམག་ཁང་ཆེ་ཤོས་དེ་ཚོ་ཨོ་ཀི་ན་ཝཱ་ཟེར་ཉི་ཧོང་ལ་ཡོད་རེད་བྱས་ཙང་དམག་གི་ལྟེ་གནས་དེ་བེད་སྤྱོད་བཏང་མ་ཟད་ཉི་ཧོང་རང་གིས་ཡིན་ན་དམག་དཔུང་གི་རྒྱབ་སྐྱོར་བྱས་འདི་ག་ནས་ཨ་མེ་རི་ཁའི Guam ཟེར་མཁན་དེ་ས་ཆ་དེ་ཕ་གི་ཞི་བདེ་རྒྱ་མཚོའི་ནང་ལོགས་ཡོད་པའི་གླིང་ཕྲན་ཅིག་རེད་འདི་ནང་ལོགས་ལ་ཨ་མེ་རི་ཁའི་དམག་དཔུང་ཞེ་པོ་ཅིག་དེ་ཚོ་གང་ག་བེད་སྤྱོད་བཏང་བྱས་དུས་ཚོད་ཐུང་ཐུང་ཅིག་ནང་ལ་རྒྱ་ནག་གི་དམག་དཔུང་ཡ་ཞི་ཧན་ཁོ་ཚོ་ལ་ཕམ་ཉེས་ཞེ་པོ་ཅིག་དཀའ་ངལ་ཞེ་པོ་འཕྲད་བྱས། གཙོ་བོ་དང་པོ་དེ་ཡིན་ན་རྒྱ་ནག་གི་ཕ་གི་ད་ཐའེ་ཝན་ལ་ཡང་དམག་འཁྲུག་བརྒྱབ་བྱས་དང་པོ་བརྒྱབ་པའི་སྐབས་དེ་མ་ཚང་གཅིག་ཐའེ་ཝན་གྱི་དམག་གི་ལྟེ་གནས་བྱས་དང་ཨ་ནི་དོ་བ་ཅིག་གོ་ལག་བྱས་དེ་ཚོ་མང་པོ་གཏོར་ཐུབ་པ་ཡིན་ནའི་ལའི། ཐའེ་ཝན་གྱི་གོ་ལག་དང་དམག་གི་ལྟེ་གནས་དང་དེ་འདྲའི་ས་འོག་སྦས་འཇོག་དང་དེ་འདྲའི་མང་པོ་ཞེ་པོ་ཅིག་བཀྲམ་བཞག་ཡོད་ས་རེད། དེ་ལྟར་བཀྲམ་མགྱོགས་མང་པོ་དེ་ཚོ་ཡིན་ན་གཏོར་མ་ཐུབ་པ་བྱས་བྱས་ཐའེ་ཝན་གྱིས་ད་དུང་མུ་མཐུད་བྱས་དམག་འཐབ་བྱེད་ཡག་གི་ནུས་པ་དེ་མ་བརླག་པ་བྱས་བྱས་ཐའེ་ཝན་གླིང་ཕྲན་གྱི་ཐོག་ཕར་རྒྱ་ནག་གི་དམག་གི་གྲུ་གཟིངས་དམག་མི་འཁྱེར་བའི་དེ་འདྲའི་སྟོང་ཕྲག་མང་པོ་ཡོང་མ་ཟད་ཡིན་ན་དམག་མི་མང་པོ་ཅིག་འོར་ཡག་ཆེད་དུ་སྤྱིར་བཏང་གི་ད་ཉ་ཟིན་ཡག་གི་གྲུ་གཟིངས་དང་དེ་ཚོ་མང་པོ་ཞེ་པོ་ཅིག་བཏང་བྱས་ད་གྲུ་གཟིངས་སྟོང་ཕྲག་སྐོར་ཚུར་ཡོང་གི་ཡོད་ས་རེད། དེ་འདྲའི་ཡོང་པ་དེ་ཚོ་ཡིན་ན་ཐའེ་ཝན་གྱི་ས་ཐོག་རང་སླེབས་བྱས་ཡིན་ན་ཕའི་རྐང་པ་བཙུགས་བྱས་ཐའེ་ཝན་ལ་ཡང་རྒོལ་རྡུང་བཏང་ཡག་གི་དེའི་ནུས་པ་དེ་ཡིན་ན་དུས་ཚོད་ཐུང་ཐུང་ཞིག་ལས་བྱེད་མ་ཐུབ་པ་བྱས་བྱས་ཁོ་ཚོ་ལ་ཕམ་ཉེས་ཞེ་པོ་རྒྱ་མི་དམག་མི་ཤི་རྨས་དང་དེ་ཚོ་ཞེ་པོ་བྱུང་བྱས་ཕར་རྒོལ་ལན་དེ་ཐའེ་ཝན་གྱིས་ནུས་པ་ལྡན་པ་ཞིག་སློག་ཐུབ་བྱས་ཐའེ་ཝན་ཟིན་ཐུབ་ཀྱི་མི་འདུག་ཅེས་བྱས་ཚོད་དཔག་བྱས་བྱས་ནི་འདི་རེད་ཤག་ཨ་ནི་དེ་ག་འདྲ་ཡིན་ན་ཁོ་ཚོས་ད་རིང་ཚོད་དཔག་བྱས་དེ་ད་ལོའི་ལོ་དང་དུས་སང་ལོའི་ཙམ་འདི་ལ་ཡང་ཚོད་དཔག་བྱས་མི་འདུག་ཁོ་ཚོས་ཚོད་དཔག་བྱས་དེ་ཉིས་སྟོང་ཉི་ཤུ་རྩ་དྲུག་ལོ་ལ་ཡང་རྒྱ་ནག་གཞུང་གིས་ཡིན་ན་ཐའེ་ཝན་དམག་རྒྱག་ཡག་གི་ཚོད་དཔག་བྱས་ཤག་དེ་ཚོ་བྱེད་དགོས་ཡག་གི་རྒྱུ་མཚན་གཅིག་ག་རེ་འདུག་ཟེར་ན། ད་ཉིས་སྟོང་ཉི་ཤུ་རྩ་དྲུག་སླེབས་ཙམ་པ་ད་ལྟའི་ཞི་ཅིན་ཕིང་གི་ལས་དུས་འདི་ཧ་ལམ་མཇུག་སྒྲིལ་འགྲོ་ཡོད་རེད། བྱས་ཙང་འདི་དུས་ཡིན་ན་ཞི་ཅིན་ཕིང་གིས་ཡིན་ན་ཁོ་རང་གི་ཆབ་སྲིད་དགོས་མཁོ་ཆེད་དུ་དམག་སློང་ཡག་གི་ཉེན་ཁ་ཆེ་ཤོས་ཅིག་ཡོད་རེད། གཉིས་པ་དེ་ཁོ་ཚོས་ཉིས་སྟོང་ཉི་ཤུ་རྩ་དྲུག་ལོ་ལ་ཡ་བྱེད་ཡག་གཅིག་དེ་ག་རེ་འདུག་ཟེར་ན། ད་ད་རིང་ཁ་སང་ཡིན་ན་རྒྱ་ནག་གི་དམག་གི་སྟོབས་ཤུགས་དེ་རྒྱ་སྐྱེད་ཞེ་པོ་བཏང་བྱས་ཡིན་ན་དམག་གྲུ་དང་དེ་འདྲ་མང་པོ་ཞེ་པོ་ཅིག་ད་རིང་ཁ་སང་བཟོ་གྲྭའི་ནང་བཟོས་བྱས་བསྡད་ཡོད་ས་རེད། བྱས་ཙང་ད་རིང་ཁོ་ཚོས་ཚོད་ལྟ་བྱས་པའི་སྐབས་དེ་ཡིན་ན། དམག་གྲུ་འདི་ཚོ་གང་ག་བཟོས་ཚར་བྱས་དངོས་སུ་རང་ཕ་གི་རྒྱ་ནག་གི་ཕ་གི་རྒྱ་མཚོའི་སྒང་བཏང་བྱས་དམག་གྲུ་དེ་དམག་ནང་ལོགས་ཞུགས་ཡག་ཡིན་ཤག་ཤག་བྱས་བྱས་ཡིན་ཨ་ནི་ཚོད་དཔག་བྱས་པ་རེད་ཅེས་བྲིས་ཤག་རྡོག་རྡོག་བཤད་པ་ཡིན་ན་ད་རྒྱ་ནག་གིས་གང་ལྟར་དམག་དེ་བརྒྱབ་བྱས་ཐའེ་ཝན་ཟིན་ཐུབ་ཀྱི་མི་འདུག་རྒྱ་ནག་ལ་ཕམ་ཉེས་ཡོང་གི་འདུག་ད་ཡིན་ནའི་ལའི་ཕམ་ཉེས་དེ་འདྲས་ཅིག་ཡོང་དགོས་ཡག་དེ་ཁོ་ཚོས་ཚོད་དཔག་ཐེངས་མ་ཉི་ཤུ་རྩ་བཞི་བྱས་ཡོད་རེད་པ། འདི་ལ་ཡང་ཆ་རྐྱེན་ཞིག་འདུག་ཆ་རྐྱེན་དེ་ག་རེ་དགོས་ཀྱི་འདུག་ཟེར་ན། ཐའེ་ཝན་ངོས་ནས་ད་རྒྱ་ནག་གིས་དམག་དེ་བརྒྱབ་དུས་ཙམ་པ་ཕར་རྒོལ་ལན་སློག་དགོས་བསམ་ཡག་གི་ཨ་ནི་སེམས་ཤུགས་དང་ནུས་པ་དང་བྱ་སྤྱོད་ངོ་མའི་ཐོག་ནས་རྒོལ་ལན་སློག་ཡག་དགོས་ཀྱི་འདུག་ད་དེ་འདི་ཡིན་གྱི་རེད་པ་གལ་སྲིད་ཐའེ་ཝན་ཁོ་རང་ཚོ་དམག་རྒྱག་འདོད་པ་མེད་ན་ཨ་ནི་ད་རྒྱ་ནག་གིས་ལམ་སང་ཟིན་གྱི་རེད་པ། གཉིས་པ་དེ་ཡིན་ན་དམག་དེ་བརྒྱབ་ནས་དུས་ཚོད་ཐུང་ཐུང་ཅིག་ལས་མ་ཕྱིན་པའི་ནང་ལོགས་ལ་ཡ་ཆུ་ཚོད་ཁ་ཤས་ཤིག་ནང་ལོགས་ལ་ཡ་ཡིན་ན་ཨ་མི་རི་ཀས་ལམ་སང་ཐག་གཅོད་བྱས་བྱས་ཡིན་ན་ཨ་མི་རི་ཀས་ཐད་ཀར་ཁོ་རང་དམག་འདི་ནང་ཞུགས་བྱས་ཡིན་ན་ཐའེ་ཝན་གྱི་ཚབ་བྱས་བྱས་རྒྱ་ནག་གི་ད་དམག་གྲུ་དང་གནམ་གྲུ་དང་འདི་ཚོ་ལ་ཡང་གཏོར་རྒོལ་བྱེད་འགོ་བཙུགས་དགོས་ཀྱི་འདུག་དེ་ནས་ཆ་རྐྱེན་གསུམ་པ་དེ་ག་རེ་དགོས་ཀྱི་འདུག་ཟེར་ན། དམག་དེའི་ནང་ཨ་མི་རི་ཀས་ཞུགས་གཅིག་པོ་མ་ཡིན་པར། ཉུང་མཐའ་ལ་ཡིན་ན་ཨ་ནི་ཉི་ཧོང་གིས་ཉི་ཧོང་གི་ས་ཐོག་ལ་ཡོད་པའི་ཨ་མི་རི་ཀའི་དམག་གི་ལྟེ་གནས་དེ་གའི་ཚང་མ་ལོག་དམག་དེའི་ཆེད་དུ་བེད་སྤྱོད་བཏང་བཅུག་མ་ཟད་ཉི་ཧོང་ཁོ་རང་ཚོའི་དམག་དཔུང་དེ་ཚོ་དངོས་སུ་རང་མཐའ་མ་དཔེར་ན་དམག་གི་གནམ་གྲུ་དང་གྲུ་གཟིངས་དང་དེ་ཚོ་ཡིན་ན་དམག་འཁྲུག་འདི་ནང་ཞུགས་བྱས་ཨ་མི་རི་ཀ་དང་མཉམ་འབྲེལ་བྱས་རྒྱ་ནག་དམག་དཔུང་ལ་ཡང་དམག་རྒྱག་ཡག་གི་ད་ཆ་རྐྱེན་འདི་གས་འདི་ཕལ་ཆེར་གསུམ་དེ་ཡིན་ན་ཡིན་གཅིག་མིན་གཅིག་དགོས་ཀྱི་འདུག། དེ་ནས་གཉིས་པ་གཅིག་ཁོང་ཚོས་འདི་ནང་ལོགས་ལ་ད་རེས་གསལ་པོ་ཞེ་པོ་བཤད་བཞག་མི་མང་པོ་གཅིག་གིས་ད་རེས་ཀྱི་ཨུ་རུ་སུས་ཕ་གིའི་ཡུག་རེན་ལ་ཡང་དམག་འཁྲུག་རྒྱབ་དམག་འཁྲུག་རྒྱབ་བྱས་ཡིན་ན་ད་ག་འདྲ་ཨུ་རུ་སུར་ལམ་ལྷོང་མ་བྱུང་བྱེད་ཅེས་ག་འདྲ་དམག་དམག་འཐབ་བྱེད་ཅེས་བཤད་བྱས་བསྡད་བསྡད་ཡོད་རེད་པ། མང་པོ་ཅིག་གིས་ཡིན་ན་ཐའེ་ཝན་ལ་དེ་འདྲས་ཅིག་ཡོང་སྲིད་པ་རེད་པས་ཅེས་ཟེར་གྱི་ཡོད་རེད། ཡིན་ན་ལས་ཁོང་ཚོས་ད་རེས་ཞིབ་འཇུག་བྱས་པའི་འབྲས་བུ་ནང་ལ་ཡིན་ན་ཐའེ་ཝན་ལ་ཡང་ཡུག་རེན་ལྟ་བུ་ཅིག་བྱེད་ཐུབ་ཡག་མི་འདུག་ཟེར་ཤག་དེ་གཙོ་བོ་ག་རེ་འདུག་ཟེར་ན། ད་ཡུག་རེན་གྱི་ད་ལྟའི་བྱེད་སྟངས་དེ་ཨ་མི་རི་ཀ་དང་ཡུ་རོབ་མཉམ་འབྲེལ་མཐུན་ཚོགས་དང་ཨ་ནི་ནེ་ཐོ་སོགས་པས་ཡིན་ན་ཡུག་རེན་ལ་ཡང་དམག་གི་གོ་ལག་སྤྲད། དམག་བྱུང་ཚར་ནས་རེད་པ་ད་ཨུ་རུ་སུས་ཕ་གིར་ཡུག་རེན་དམག་འཁྲུག་རྒྱག་འགོ་བཙུགས་ཚར་ནས་དམག་གི་གོ་ལག་ཞེ་པོ་ཅིག་སྤྲད།

གཉིས་པ་དེ་ཐའེ་ཝན་ཁོ་རང་གཅིག་པོ་རང་གིས་ཕ་གིར་ཡར་དམག་རྒྱབ་བྱས་ཡིན་ན་རྒྱ་ནག་བཀག་ཡག་དེ་ཞེ་དྲག་ཁག་པོ་རེད་ཤག། དེ་འདྲ་སོང་ཙང་ཨ་མི་རི་ཀའི་ངོས་ནས་བྱེད་དགོས་ཡག་དེ་ག་རེ་རེད་ཟེར་ན་ད་ལྟ་ཁོ་རང་ནས་ད་དམག་རྩ་བ་ཉིད་ནས་མ་བྱུང་གོང་ནས་ཕ་གིར་ཐའེ་ཝན་ལག་ཆ་སྤྲད་ཡག་དེ་ཚོ་སྔོན་ནས་སྤྲད་དགོས་འདུག་དེ་མ་ཟད་ཡིན་ན། གལ་སྲིད་རྒྱ་ནག་གིས་ཐའེ་ཝན་ལ་དམག་འཁྲུག་རྒྱབ་ཡིན་ན།

ཨ་མི་རི་ཀར་རྒྱལ་ཁ་ཐོབ་ས་རེད་ད་རྒྱལ་ཁ་ད་ཐོབ་མ་རེད་ད་གང་ལྟར་རྒྱ་ནག་གི་དམག་འཐབ་གི་དམིགས་ཡུལ་དེ་འགྲུབ་ཐུབ་ཡག་མི་འདུག་ཟེར་གྱི་ཡོད་རེད་པ། དེ་འདྲ་ཡིན་པའི་གནད་ལས་ཨ་མི་རི་ཀ་དང་ཐའེ་ཝན་དང་ཉི་ཧོང་སོགས་པའི་དམག་དཔུང་ལ་ཡང་གཏོར་རྒོལ་དང་གྱོང་གུན་རག་ཡག་དེ་ད་རྦད་དེ་ཞེ་པོ་ཆེན་པོ་ཡོང་གི་འདུག་དཔེར་ན་ཆ་བཞག་པ་ཡིན་ན་ཨ་མི་རི་ཀའི་གནམ་གྲུ་འཁྱེར་ཡག་གྲུ་གཟིངས་ཆེན་པོ་དེ་འདུག་ག་དེ་འདྲས་ཕལ་ཆེར་གཉིས་ཙམ་རྒྱ་མིས་གཏོར་ས་རེད་ད་དེ་ཚོ་ད་ཕལ་ཆེར་དམག་ཆེན་གཉིས་པ་ནས་ཁྱོན་གཏོར་མྱོང་ཁོ་རང་ཡོད་མ་རེད་ཨ་མི་རི་ཀའི་ཞེ་པོ་ཆེན་པོ་རེད་པ་འདིའི་གཡས་གཡོན་ལ་གྲུ་གཟིངས་རྦད་དེ་བཅུ་བགྲང་ཞིག་གཏོར་ས་རེད་ཨ་མི་རི་ཀའི་དམག་མི་ཅིང་སྟོང་ཕྲག་གསུམ་ལྷག་ཙམ་ཅིག་འདས་གྲོངས་སོང་ས་རེད། ད་ག་ནང་བཞིན་ཐའེ་ཝན་གྱི་དམག་མི་མང་པོ་ཞེ་པོ་ཅིག་ཡིན་ན་འདས་གྲོངས་སོང་ཡག་དང་རྨས་སྐྱོན་ཡོང་ཡག་ཡོང་ས་རེད། ཉི་ཧོང་གི་དམག་གི་གནམ་གྲུ་བརྒྱ་ཕྲག་ཕལ་ཆེར་རྒྱ་མིས་གཏོར་ས་རེད་ཅེས་བྱས། འདི་ནང་འདིར་ཚོད་དཔག་བྱེད་བྱ་འདི་བྱས་པ་མ་ཟད་ཡིན་ན་ཐའེ་ཝན་གྱི་དཔལ་འབྱོར་དང་ཨ་ཨ་མི་རི་ཀའི་དང་རྒྱལ་སྤྱི་ཁོ་རང་ཡང་སྟོབས་ཤུགས་ཀྱི་ད་ལྟའི་གནས་སྟངས་ཡོད་རེད་པ་འདི་ལ་གཏོར་རྒོལ་ཆེན་པོ་ཞེ་པོ་ཅིག་ཡོང་ས་རེད། ད་ཡིན་ན་ལས། རྒྱ་ནག་ངོས་ནས་བཤད་ན་དེ་བས་བརྗོད་མི་དགོས་རྒྱ་ནག་གི་རྦད་དེ་དམག་གི་གྲུ་གཟིངས་བརྒྱ་ཕྲག་མང་པོ་དང་དམག་གི་གནམ་གྲུ་བརྒྱ་ཕྲག་མང་པོ་གཏོར་རྒྱུ་མ་ཟད་ཡིན་ན་ཧ་ལམ་ཕལ་ཆེར་རྒྱ་ནག་གི་མཚོ་དམག་གི་ལྟེ་གནས་དེ་ཚང་མ་ལོག་ཕལ་ཆེར་མེད་པ་བཟོ་ས་རེད། རྒྱ་ནག་གི་དམག་མི་འབུམ་ཕྲག་ཁོ་རང་ཕལ་ཆེར་འཛིན་བཟུང་བྱེད་ཡག་དང་རྨས་སྐྱོན་ཤོར་ཡག་དང་ཡང་ན་འདས་གྲོངས་སོང་ཡག་འདི་བྱུང་པ་མ་ཟད་ཡིན་ན་གལ་སྲིད་དམག་དེ་ནང་ལོགས་ལ་ཡང་རྒྱ་ནག་ལ་ཕམ་ཉེས་ཆེན་པོ་བྱུང་པ་ཡིན་ན་རྒྱ་ནག་དམར་པོའི་སྲིད་དབང་ཁོ་རང་མདུན་ལམ་དེ་ལ་ཁུག་ཀྱོག་ཆེན་པོ་ཞིག་ཐེབས་བྱས་ཡིན་ན་དཀའ་ངལ་ཆེན་པོ་ཞིག་འཕྲད་མདོག་ཁ་པོ་རེད་ཅེས་བྱས། ཁོང་ཚོས་གང་ལྟར་ད་ད་རིང་དེ་ཡང་ཚོད་དཔག་ཐེངས་མ་ཉི་ཤུ་རྩ་བཞི་ག་དུས་བྱས་ནས་ལས་འབྲས་བུ་སྤྱི་བཏང་བྱས་ན་འདྲ་པོ་འདྲ་པོ་ཡོང་གི་འདུག་དེ་འདྲས་ཅིག་ཚོད་དཔག་བྱས་པའི་འབྲས་བུ་ཐོན་ཤག་མཐའ་མ་དེ་འདྲས་ཡོང་གི་ཡོད་པ་དེ་བཤད་ཁོ་རང་ཐུབ་ཡག་ཡོད་མ་རེད་ད་ཡིན་ནའི་ད་རིང་གི་ཚོད་ལྟ་བྱས་པ་དེ་ནས་ཨ་མི་རི་ཀའི་གཞུང་ལ་ཡང་འབོད་སྐུལ་བྱེད་ཡག་ངས་ད་གིན་ཞུས་པ་ནང་བཞིན་བྱས་ཡིན་ན་ཐའེ་ཝན་གོ་ལག་སྤྲད་དགོས་ན་ད་ལྟ་འགོ་ནས་སྔོན་ནས་སྤྲད་དགོས་ཡ་ད་ཨ་མི་རི་ཀའི་ཕ་གིའི་ཉི་ཧོང་གི་དམག་ས་དང Guam དང་དེ་ཚོ་ཨ་ནི་དམག་གི་ད་ལྟའི་གནས་སྟངས་འདི་ལ་ཡ་ད་དུང་རྒྱ་བསྐྱེད་བཏང་བྱས་ཤུགས་ཆེར་བཏང་ཡ་ད་ལག་ཆ་མང་དུ་སྤུང་ཡ་ད་དེ་ཚོ་ཞེ་པོ་བྱེད་དགོས་འདུག་ཞེས་བྱས་ཁོང་ཚོས་འབོད་སྐུལ་འདི་ཁ་ཅིག་བྱས་ཤག་འདི་བྱས་པ་ད་དུང་ཅིག་བྱེད་དུས་ཙམ་པ་ད་དེ་རིང་ཁ་སང་དཔེར་ན་ཆ་བཞག་ན་ཉི་ཧོང་གི་སྲིད་བློན་དེ་དེ་རིང་དེ་ཡར་ཝ་ཤིང་ཊོན་ལ་ཕེབས་བྱས་བཞུགས་འདུག་ཨང་འདིའི་སྐོར་ལ་ཡ་ཡིན་ན། རྒྱུན་དུ་ནས་ཅིག་ཞིབ་འཇུག་བྱེད་མཁན་བསམ་བཅོས་བསྟར་འབབ་བཅོས་སྒོ་མ་ཡིན་པ་ཨ་མི་རི་ཀའི་གཞུང་དང་ཨ་ནི་བདེ་སྲུང་ལྷན་ཁང་དང་དེ་ཚོའི་བསམ་སྟངས་དང་དེ་ཚོའི་ཞིབ་དཔྱད་འདྲ་པོ་ཡོད་པ་འདྲ་ལ་དེ་རིང་ཕ་གིའི་ཞིབ་འཇུག་ནང་ཞུགས་མཁན་དེ་ཚོ་མང་པོ་ཅིག་ཡིན་ན་ཨ་མི་རི་ཀའི་དམག་མི་ཨ་ནི་དེ་ནས་ཡར་ཅིག་འགོ་ཁྲིད་དང་དམག་སྤྱི་དང་འདི་འདྲ་མང་པོ་ཞུགས་བཞིན་འདུག་བྱས་ཙང་དེ་ཚོ་ཅིག་བྱེད་དུས་ཙམ་པ་དངོས་གནས་གནས་ཚུལ་མ་རེད་ཚོད་ལྟ་རེད་ཏན་ཏན་ཡོང་གི་རེད་ཟེར་ཡག་ཅིག་དེ་བས་བཤད་ཡག་ཡོད་མ་རེད་དེ་ཡིན་ན་རེད་ཁོའི་ཞིབ་འཇུག་འདིའི་འབྲས་བུ་ཡིན་ན་རེད་དམག་འཁྲུག་ནང་ལོགས་ལ་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད་དང་དགོས་མཁོ་ག་རེ་ཡོད་མེད་དེ་ཚོ་བལྟས་པ་ཡིན་ན་ད་ལྟའི་དགོས་མཁོ་དང་གནས་སྟངས་དང་རྗེས་མ་ཡོང་སྲིད་པའི་གནས་ཚུལ་དེ་དང་གུ་རུ་ཐག་ཉེ་པོ་ཡིན་ཟེར་བྱས་ཙང་ད་ངས་ད་གིན་ཞུས་པ་ནང་ཞིག་རེད་ང་ཚོ་རྒྱུན་དུ་འཁོར་ནས་གལ་སྲིད་རྒྱ་ནག་གིས་ཐའེ་ཝན་དམག་བརྒྱབ་ན་བརྒྱབ་ཐུབ་ཀྱི་རེད་མ་རེད། གང་འདྲ་འབྱུང་གི་རེད་ཟེར་བྱས་དེ་ང་རང་ཚོ་རྒྱུན་དུ་ནས་དྲི་བ་འབྱོར་བ་ད་དེ་ང་རང་ཚོ་སོ་སོ་ཚོས་ལན་སྐྱེལ་ཐུབ་ཡོད་མ་རེད། ལན་ཐག་ཉེ་ཤོས་རེ་ཅིག་ངས་བྱས་ན་དེ་རིང་གི་ཞིབ་འཇུག་བྱས་པའི་འབྲས་བུ་དེ་ནས་ཕལ་ཆེར་མཐོང་ཐུབ་ཡ་མེད་འགྲོ་བསམ་བསམ་རེ་བྱེད་ཀྱི